དེ་སྔོན་ཨེ་ཇིབ་དང་ཨི་ཟི་རལ་གྱི་བར་དུ་བཞག་པའི་ཞི་བའི་གྲོས་མཐུན་ནི་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོའི་སྔ་གཞུག་ཏུ་བཞག་པ་ཞིག་དང་གྲོས་མཐུན་འདི་ནི་དབུས་ཤར་ས་ཁུལ་གྱི་གནད་དོན་ཐད་ཀྱི་གྲོས་མཐུན་གལ་ཆེན་ཞིག་ཆགས་ཀྱི་ཡོད་པ་རེད། གྲོས་མཐུན་དེ་ནི་དེ་སྔོན་ཨ་རིའི་སྲིད་འཛིན་ཇེ་མི་ཁ་ཁྲེར་གྱིས་བར་དཔང་བྱས་ཏེ་ཨ་རིའི་མེ་རི་ལན་ཏྲི་མངའ་སྡེ་གི་ནང་དུ་ཡོད་པའི་ཨ་རིའི་སྲིད་འཛིན་གྱི་ངལ་གསོའི་སྒར་ཁ་དེ་ཌེ་ཝི་ཌི་སྒར་ཁ་ཅེས་པར་བཞག་པ་ཞིག་ཡིན་པས་གྲོས་མཐུན་གྱི་མིང་ལ་ཡང་ཌེ་ཝི་ཌི་སྒར་ཁའི་གྲོས་མཐུན་ཅེས་འབོད་ཀྱི་ཡོད་པ་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ཀྱི་ལོར་ཟླ་དགུ་བའི་ཚེས་དྲུག་གི་ཉིན་སྐབས་དེའི་ཨ་རིའི་སྲིད་འཛིན་ཇེ་མི་ཁ་ཁྲེར་གྱིས་སྐབས་དེའི་ཨེ་ཇིབ་ཀྱི་སྲིད་འཛིན་ཨན་ཝར་སཱ་ད་ཏྲ་དང་ཨི་ཟི་རལ་གྱི་སྲིད་བློན་མི་ན་ཁི་བྷེ་གྷིན་གཉིས་གདན་ཞུས་ཀྱིས་ཉིན་བཅུ་གཉིས་ཀྱི་རིང་ལ་གྲོས་མོལ་བྱས་ཤིང་ཟླ་དགུ་བའི་ཚེས་བཅུ་བདུན་གྱི་ཉིན་ཨེ་ཇིབ་དང་ཨི་ཟི་རལ་གཉིས་ཀྱི་འགོ་ཁྲིད་ནས་དབུས་ཤར་ས་ཁུལ་ཞི་བདེ་ཡོང་ཐབས་ཀྱི་འབྲེལ་ཡོད་རྩ་འཛིན་ཅེས་པ་དང། ཨེ་ཇིབ་དང་ཨི་ཟི་རལ་བར་གྱི་ཞི་བའི་གྲོས་མཐུན་གྱི་རྩ་འཛིན་ཅེས་པའི་ཡིག་ཆ་གཉིས་གཞིར་བྱས་ཏེ་མིང་གྲགས་ཅན་གྱི་ཌེ་ཝི་ཌི་སྒར་ཁའི་གྲོས་མཐུན་ཅེས་པར་མཐའ་མའི་མིང་རྟགས་བཀོད་ཅིང། དེ་ནས་ལོ་གཅིག་གི་རྗེས་ཏེ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་གི་ལོར་ཨེ་ཇིབ་དང་ཨི་ཟི་རལ་གྱིས་དངོས་སུ་ཞི་བའི་གྲོས་མཐུན་ཅེས་པའི་སྟེང་མིང་རྟགས་བཀོད་ཡོད་ཅིང། གྲོས་མཐུན་དེ་ཡིས་རྒྱལ་ཁབ་འདི་གཉིས་བར་གྱི་འབྲེལ་བ་ལོ་ངོ་བཞི་བཅུ་ལྷག་གི་རིང་ལ་ཞི་བདེ་གི་ངང་གནས་འབྲེལ་བཅུག་ཡོད་པ་རེད། ཡིན་ན་ཡང་ད་ལྟ་ཨི་ཟི་རལ་གྱི་སྲིད་བློན་ནེ་ཐན་ཡ་ཧུ་ཡིས་ག་ཟ་དང་ཨི་ཇིབ་ཀྱི་མཐའ་མཚམས་ས་ཁུལ་དུ་ཡོད་པའི་གྲོང་ཁྱེར་རཱ་ཧྥ་རུ་ཨི་ཟི་རལ་གྱི་དམག་དཔུང་མངགས་གཏོང་བྱ་རྒྱུའི་གསལ་བསྒྲགས་སྤེལ་བས་ན། ཨི་ཇིབ་གཞུང་གིས་གྲོས་མཐུན་འདི་མེད་པར་གཏང་རྒྱུའི་འཇིགས་སྐུལ་བྱེད་ཀྱི་ཡོད་པ་རེད། དེ་ཡང་ཐོག་མར་གྲོས་མཐུན་འདི་འཇོག་རྒྱུའི་ལོ་རྒྱུས་ཀྱི་རྒྱབ་ལྗོངས་ནི་ཆིག་སྟོང་དགུ་བརྒྱ་བདུན་ཅུ་ལོའི་ཡུན་དུ་ཨི་ཟི་རལ་དང་ཨི་ཇིབ་ཀྱི་ས་ཁོངས་ཀྱི་བདག་དབང་བརྩད་ནས་དམག་འཁྲུག་ཐེངས་བཞི་ལ་བརྒྱབ་ཡོད་ཅིང། དེ་ལ་རྐྱེན་བྱས་ནས་ཨེ་ཇིབ་དང་ཨ་རབ་རྒྱལ་ཁབ་དག་གི་འགོ་ཁྲིད་ནས་ཨི་ཟི་རལ་དང་འབྲེལ་བ་གཅོད་རྒྱུའི་ཐག་གཅོད་བྱས་པས་འཛམ་གླིང་ཡོངས་ཧང་སང་རུ་བཅུག་ཡོད་པ་རེད། འགལ་རྐྱེན་དེ་སེལ་ཆེད་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོའི་ཟླ་དགུ་བའི་ནང་ཌེ་ཝི་ཌི་སྒར་ཁའི་གྲོས་མཐུན་འཇོག་དགོས་བྱུང་འདུག་ལ་གྲོས་མཐུན་དེའི་ནང་དོན་ལྟར་ཨི་ཟི་རལ་གྱིས་སྐབས་དེར་སེ་ན་ནས་དམག་ཕྱིར་འཐེན་བྱས་ཏེ་ཨེ་ཇིབ་ཏུ་དམག་འཁྲུག་མཚམས་འཇོག་རྒྱུ་དང། ཨི་ཟི་རལ་གྱི་མཚོ་གྲུ་སུ་ཨེ་ཟི་མིས་བཟོས་གཙང་པོ་གཅིག་པུ་སྟེང་འགྲུལ་སྐྱོད་བྱེད་ཆོག་པ་སོགས་ཀྱི་ནང་དོན་འཁོད་ཡོད་པ་རེད། འདིའི་ཐད་ཁ་ཁྲེར་ལྟེ་གནས་ཀྱི་འགན་འཛིན། Paige Alexander། གྱིས་བཤད་པའི་སྐད་ཆ་ཨེ་ཕི་གསར་འགྱུར་ཁང་གིས་ལུང་འདྲེན་བྱས་པ་ལྟར་ན། ཌེ་ཝི་ཌི་སྒར་ཁའི་གྲོས་མཐུན་ནི་བློ་སྤོབས་ལྡན་པའི་འགོ་ཁྲིད་མི་སྣ་གསུམ་གྱི་དགོངས་པ་གི་འོག་ནས་བཞག་ཅིང། དེ་ཡང་ཁོ་ཚོས་གྲོས་མཐུན་འདིས་སྐབས་དེ་དང་མ་འོངས་པའི་ཞི་བདེ་དང་བདེ་འཇགས་ཀྱི་ལས་དོན་གྱི་ཐད་ཤུགས་རྐྱེན་ཟབ་མོ་ཞིག་ཐེབས་ཐུབ་པ་ཤེས་ཀྱི་ཡོད་པ་རེད། ད་ལྟ་ཡང་ང་ཚོར་སྐབས་དེའི་འགོ་ཁྲིད་དེ་ཚོ་ལྟ་བུ་དགོས་ཀྱི་འདུག་མོད་དེང་སྐབས་ཨི་ཟི་རལ་ལ་དེ་ལྟ་བུའི་འགོ་ཁྲིད་མི་འདུག་ཅེས་ཀྱང་བཤད་འདུག། ཡང་དེའི་ཐད་ཨེ་ཇིབ་ཀྱི་དཔོན་རིགས་གཉིས་དང་ནུབ་ཕྱོགས་རྒྱལ་ཁབ་ཀྱི་ཕྱི་འབྲེལ་མི་སྣ་གཅིག་བཅས་ཀྱིས་གཟའ་ཉི་མའི་ཉིན་ཨེ་ཕི་གསར་འགྱུར་ཁང་དུ་བཤད་དོན་ལ། གལ་ཏེ་ཨི་ཟི་རལ་གྱི་དམག་དཔུང་རཱ་ཧྥ་རུ་ཕྱིན་ཚེ་ཨེ་ཇིབ་ཀྱིས་ཞི་བའི་གྲོས་མཐུན་དེ་མཚམས་འཇོག་བྱ་སྲིད་པ་རེད་ཅེས་བཤད་འདུག་མོད། ཨི་ཟི་རལ་གྱི་སྲིད་བློན་ནེ་ཐན་ཡ་ཧུ་ཡིས་རཱ་ཧྥ་ནི་ཧ་མ་སིས་ཟླ་བ་བཞི་གི་རིང་དམག་འཁྲུག་བརྒྱབ་པའི་རྗེས་ཀྱི་མཐའ་མའི་གནས་ཡུལ་དེ་རེད། དེ་གར་དམག་མངགས་ནས་ཧ་མ་སི་གི་སྒྲིག་འཛུགས་གཏོར་རྒྱུ་ནི་ཧ་ཅང་གལ་ཆེན་ཡིན་པར་བཤད་འདུག་ལ། ཨེ་ཇིབ་ཀྱི་ངོས་ནས་གལ་ཏེ་ཨི་ཟི་རལ་གྱི་དམག་གིས་ས་ཁུལ་འདིར་དཔུང་འཇུག་བྱས་ཚེ་འུ་ཐུག་པའི་ཕཱ་ལེ་སི་ཐན་གྱི་མི་རྣམས་མཐའ་མཚམས་བརྒལ་ནས་ཨེ་ཇིབ་ཀྱི་ས་ཁོངས་སུ་ཡོང་སྲིད་པའི་གནད་དོན་གཅིག་དང། གཞན་ཡང་གནད་དོན་གཞན་ཞིག་ནི་རཱ་ཧྥ་དེ་ཕཱ་ལེ་སི་ཐན་པ་དག་ལ་མི་ཆོས་རོགས་སྐྱོར་གྱི་དངོས་རྫས་སྐྱེལ་འདྲེན་བྱ་སའི་གནས་ཡུལ་གཙོ་བོ་ཞིག་ཡིན་པས་ཨི་ཟི་རལ་གྱིས་དཔུང་འཇུག་བྱས་ཚེ་དངོས་རྫས་སྐྱེལ་འདྲེན་ལ་ཡང་བཀག་རྒྱ་ཐེབས་སྲིད་པའི་ཚོད་དཔག་བྱེད་ཀྱི་ཡོད་པ་རེད།